བསྟན་བཞག་ཁ་ཅིག་བསྟན་པ་ནང་གི། སྐྱབས་མགོན་བཞི་དཔེར་ན་ང་རང་ཚོ་སྐྱེས་བུ་ཆུང་ཁ་ལོ་ལ་བྱས་ན། སྡིག་པ་སྤོང་དགེ་བ་སྒྲུབ་བྱེད་ནི་ཧུར་ཐག་པ་དག་བྱེད་ཤོག་གསུངས་ནས་བསླབ་བྱ་ཞིག་གསུངས་ཡོང་ལ། ཁོང་རྣམས་སོ་སེམས་མི་ནག་ལ། སྟོན་པ་བཅོམ་ལྡན་འདས་ཁྱེད་རང་གིས་ད་བལ་ལ་བླང་དོར་བལ་གར་སོགས་རེ་ཕྱིན་ཅི་མ་ལོག་པར་བསྟན་པ་ནང་བཞིན་ང་ལ། ཨོ་ད། སྡིག་པ་པོ་ག་ཚོད་ཐུབ་སྤངས། དགེ་བ་ག་ཚོད་ཐུབ་ཐུབ་སྒྲུབ་ཤོག་ཟེར་ནས་ཁྱེད་རང་གིས་བསླབ་བྱ་ཞིག་གསུངས་ཤག་རེད་དེ་བསླབ་བྱ་དེ་ངས། ག་ཚོད་ཐུབ་ཐུབ་ཅིག་ཧུར་ཐག་པ་དག་བྱེད་ཀྱི་ཡིན། དེ་ཡང། གྲོགས་འཕགས་པའི་དགེ་འདུན་རྣམས་ཀྱིས་ཕྱག་ལེན། ཉམས་ལེན་གནང་སྟངས་ཁོ་ལ་དཔེ་ལེན་གི་ལེན་གི་བྱས་ནས་ནི་བས་ཁྱེད་རང་གི་གསུང་བ་དེ་བས་གང་ཐུབ་ཐུབ་བྱེད་ཀྱི་ཡིན་ཟེར་ནས་འོ་ཐུག་ཟེར་བསམ་བློ་ཞིག་བཏང་ཞག་ནི་ད་གསུམ་ག་ལས་དགོས་ས་རེད། སངས་རྒྱས་དཀོན་མཆོག་ལ་སྐྱབས་སུ་འགྲོ་ཟེར་ཡས་ཁོ་དང་ཆོས་དཀོན་མཆོག་ལ་སྐྱབས་སུ་འགྲོ་ཟེར་དགེ་འདུན་དཀོན་མཆོག་ལ་སྐྱབས་སུ་འགྲོ་ཟེར། སངས་རྒྱས་བཅོམ་ལྡན་འདས་ཁྱེད་རང་གིས་ང་ལ་བའི་བསླབ་བྱ་ཞིབ་ཞིབ་གསུངས་བཞག་རེད་ཟེར་ནས་སྐྱབས་སྟོན་པ་པོ་ཟེར་དགོས་གང་བསམ་བློ་དེ་ཁོ་རང་བ་དེ་གསུང་བ་དེ་ད་ང་རང་རང་གིས་གང་ཐུབ་ཐུབ་ཧུར་ཐག་བ་ཐག་བྱེད་ཀྱི་ཡིན་གཙོ་ཆེ་ཆུང་ག་རེ་བྱས་ན་མ་གཏོགས་འགྲིག་གི་མི་འདུག་བསམ་ཡོང་དུས་ཚོད་ད་བྱེད་ཡག་ག་རེ་ཟེར་ན་དགེ་སྡིག་བླང་དོར་ཚུལ་བཞིན་དུ་སྲུང་གི་ཡིན་ཟེར་ནས་སེམས་ཡག་གོ་བྱས་ན་ཆོས་ཀྱི་དཀོན་མཆོག་ལ་སྐྱབས་སུ་འགྲོ་བའི་གོ་ལེབ་ན་ད་དེ་ཡང་བའི་འཕགས་པའི་དགེ་འདུན་ནོ་ད་འཕགས་པའི་དགེ་འདུན་ཟེར་ད་འདུག་ཡ་དེ་མེད་ན་ཡང་ང་ཚོ་དེ་འདྲས་ཞིག་གསུང་གི་འདུག་ཡང་སྐྱབས་མགོན་རིན་པོ་ཆེས་བོད་ཕྲུག་འཕགས་པའི་དགེ་འདུན་ཟེར་ཚེ་ང་ཚོའི་བོད་པའི་རྒྱལ་ནང་ལ་ཞིག་འཕགས་པའི་དགེ་འདུན་ཟེར་ཅིག་ལབ་ཞིག་ཚིག་དགོས་དོན་ཅི་ཡིན་མ་གཏོགས་མི་ཤ་རེ་ཟོ་ཟེར་ད་དེ་འདྲས་མེད་པ་ཅིག་དཔེར་ན་དེང་སང་འགྲོ་བ་ཆེན་པོས་བར་སྐབས་ཅི་འདྲ་བྱས་ན་རྒྱུག་སྐྱོར་བའི་རིན་པོ་ཆེ་གསུང་ཡིན་པས་བསམ་གྱིས་མི་ཁྱབ་ཞི་བ་ཅིག་བྱུང་བ་རང་ད་གོ་དེ་འདྲ་མ་གཏོགས་ང་ཚོས་མི་འདུག་སོ་ཞེས་ཤ་རོ་རེ་བ་ག་ཟེར་ད་དེ་མེད་ན་དཔེར་ན། རང་གི་བདེན་ཞེན་བསྡོམས་གྲལ་ལ་སོགས་རང་དང་དེ་འདྲའི་བལ་ཐག་ཁྱོད་རང་ཚོའི་དྲན་རྟོག་ལ་ཡོད་དང་ཡོད་བཞིན་པ་དེ་འདྲའི་ཉམས་ལེན་གནང་ཉེན་དེ་ཚོ་ལ་དཔེ་བྱས་ནས་ཨོ་གངས་ཅན་བྷ་བྷི་ཀི་འཇུ་སའི་སྐོར་ལ་ཁོང་ཚོས་ཉམས་བཞེས་གནང་སྟངས་བྱས་ན་དེ་ལ་ངས་མིག་ལྟ་གི་ལྟ་གི་ཞིང་ད་ཁོང་ཚོའི་ཉམས་བཞེས་གནང་སྟངས་སོ་སོ་ལ་བློ་ལ་འཆར་གྱི་ཡོད་ཙང་ཨ་ནི་དེ་ནང་བཞིན་བྱེད་མཁན་གང་ཐུབ་ཐུབ་བྱེད་ཀྱི་ཡིན་བསམ་ཨོ་དེ་སྐྱབས་འགྲོའི་སྐོར་དེ་ལ་ཨོ་ཆུང་ཨོ་ཐུགས་རྫོགས་པོར་དོ་སྣང་ཟེར་ཡག་ལགས་ཞེས་ཨོ་ཆུང་ཨོ་ཐུགས་བསམ་གཏང་བྱས་ཨོ་ད་ཤེས་ན་འདི་འདྲ་ཞིག་གནང་གི་འདུག་ཨ་ལེ། དང་པོ་འདི་འདྲ་ཡོད་རེད་དམ། དཔེར་ན་རྣམ་གྲོལ་ལག་བཅངས་དེ་ཚོ་མ་ཀློག་ན་ལས་འབྲས་ཁོ་ཐོག་ལ་དེ་འདྲས་གསུངས་ཞེས་དེ་ཚོ་བློ་ལ་ཕན་པོ་ཞེ་དྲག་ཡོད་རེད། དཔེར་ན། ང་རང་ཚོ། དཔེར་ན་སོ་སོ་ནས་ང་ལྟ་བུའི་དེ་ལྟར་ལས་འབྲས་ལ་དེ་ཚིག་དེ་ཁ་ཐུག་བླང་དོར་གྱིས་དཔེར་ན་སྡིག་པ་མི་དགེ་བའི་རིགས་ཚུལ་ཕེབས་གང་ཐུབ་ཐུབ་སྔ་མ་སྡིག་པ་བསགས་པ་དེ་ཚོ་ལ་སྡིག་སྦྱོང་གང་ཐུབ་ཐུབ་ཅིག་བྱས་ཕྱི་མ་ཡིན་ན་དེའི་གཞི་བས་གཞི་དེ་ལ་གར་སོང་རེད་སྡིག་པ་མི་དགེ་བའི་རིགས་དེ་ཚིག་རིགས་དེ་ལ་བས་སེམས་བས་གར་སོང་རེད་བས་དྲན་ཤེས་བག་མེད་དུ་མ་བཏང་བྱས།

མི་སྐྱེ་བའི་རྒྱུ་མཚན་ག་རེ་ཡོད་རེད། ཁོང་ཚོ་དམ་པའི་རྟོགས་པ་ཐུགས་ལ་དེ་འདྲ་འཕེལ་ན་ཡང་ལས་འབྲས་ལྟས་ཅི་ཞིག་ཐོག་ལ་ཁྲ་མི་འབྲི་གི་བྱུང་དུས་ཟབ་དམྱལ་བ་ལ་ཕེབས་དགོས་ན་ངན་སོང་ལ་ཕེབས་དགོས་ན་དེ་ང་དང་ཡིན་དང་ཡིན་ཟབ་ཟབ་པོ་དེ་བཞིན་དཔེར་ན་དེ་འདྲའི་ཡོད་རེད། དེའི་གོ་བརྡ། བྱང་སེམས་བདག་ཉིད་ཆེན་པོ་དང། དེའི་གོ་བརྡ་ཁ་སང་ཕར་ཕྱིན་ཆུ་ཡི་སྐྱེ་རེ་སོང་གི་རྩིས་བདག་ཉིད་ཆེན་དུ་འགྲོ་གྱི་རེད་དེ་བཞིན་ལུང་འདི་དྲངས་སོང་ན་ནི་ལུང་ཁོ་ལ་དེ་འདྲ་ཡོད་ཨ་རྩིས་བདག་ཡིན་དང་ཡིན་ཟབ་ཟབ་སེམས་ལ་ཡང་ཁོ་ལ་ཡིད་ཆེས་ཤིག་སྐྱེ་དགོས་རེད་དེ་འདི་མ་ཟབ་ཞིག་དེ་ལྟ་དེ་གསུངས་ཤག་རེད། དོན་དུ་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ཡིས། ལྷ་ཡི་བླ་མ་ཞིག་རེད་འདུག་བླ་མ་ཨ་བ་དྷུ་ཏི་གསུང་ཡག་ཅིག་བྱུང་འདུག་ཁོང་དང་ཆོས་དཀའ་གནད་འདི་བཞིན་ཁོ་ན་ཉིད་ཐུགས་སུ་མ་ཕེབས་ལམ་ཞིག་ལ་ཕེབས་དཀའ་འདུག་ཅེས་ཡིན་པ་ད་སྔ་མ་ཡིན་ན་རྒྱ་གར་བར་ཕེབས་ལམ་དེ་བར་ཕེབས་དཀའ་འདུག་ཅེས་ལོས་ཟམ་པ་ཞིག་གང་དེ་བ་ཞིག་ཨེ་འདུག་རེད་བླ་མ་ཨ་བ་དྷུ་ཏི་གསུང་ཡིན་ན་ངས་ལ་མེད་ད་བླ་མ་སོང་ཚུལ་དཔེར་ན་ང་ཚོ་དེ་འདྲའི་ཡོད་མ་རེད་མ་གཏོགས་གཞན་སྔ་མ་དཔེར་ད་གར་སོང་བ་རེད་མོད་དགེ་བའི་བཤེས་གཉེན་ཚུལ་བཞིན་བླ་མ་ཚུལ་བཞིན་བསྟེན་གཉིས་དེ་ཚོ་ཡིན་ན་དཔེར་ཏེ་རྩ་བའི་བླ་མ་མཇལ་ལ་ཕ་བླ་མ་མཇལ་ལ་ཕེབས་ཨེ་ནས་སོ་སོ་བཞུགས་ལ་འགྲོ་བ་རེད་ཡང་མེད་འཇིགས་པ་ཡོད་སའི་ཁ་ཐུག་ལ་ཡང་ཡིན་གཅིག་མིན་གཅིག་སོ་སོ་གདོང་ལེན་བྱས་ནས་མཇལ་ལ་འགྲོ་དགོས་ཡོད་དེ་འདྲ་ཡོད་བ་འོ་དེའི་མ་མཐའ་གཞན་བླ་མ་མཇལ་ལ་ཕེབས།